ཉེ་བ་ཟེར་ས་ཉེ་ས་ཁོ་ལ་ཆོས་ཅན་ཁོ་ལ་མི་མཐུན་དཔེའི་ཆོས་ཅན་དེ་གཅིག་བཞག་ག་བྱེད་ད་ཁོ་ལ་འགྲིག་གི་འདུག་མི་འདུག་གི་ཁུལ་འདུག་ས་ག་བྱེད་གཅིག་བལྟ་ག་བྱེད་ན་ཇུས་གསལ་ལྟར་མ་ཟུར་འདུག་གཅིག་རྒྱག་ག་བྱེད་ན་འགྲིག་ཨ་རི་མི་རི་ལྟ་ཡོང་དུས་འོ་སྐྱོན་མཐོང་གི་རེད་ག་རེ་མཐོང་གི་རེད་ཟེར་ན་སྒྲ་འགལ་བའི་སྐྱོན་མཐོང་བ་རེད། ཡིན་པ་ག་རེ་ཟེར་ན་རྟགས་ཚུལ་དང་པོ་སྟོན་དུས་ས་རྟགས་ཁོ་ག་གི་སྟེང་དུ་ཡོད་གི་སྟོན་ས་ཇི་ག་རེ་བ་རྟགས་ཁོ་ཡོད་ཟེར་བསྟན་དགོས་རེད། རྟགས་ཚུལ་གསུམ་པ་སྟོན་དུས་ས་རྟགས་ཁོ་མི་མཐུན་དཔེ་ཅིག་སྟེང་དུ་མེད་ཟེར་བསྟན་དགོས་རེད་དེ་ཡོང་དུས་ས་རྟགས་ཚུལ་དང་པོ་ཚིག་སྔ་མ་ཁོས་རྟགས་ཁོ་མི་མཐུན་དཔེའི་སྟེང་དུ་ཡོད་ཟེར་ན།

གསུམ་མ་གཏོགས་མེད། གཉིས་ལ། གཉིས་བཟུང་ན། སྐྱོན་མཐོང་ཤུགས་ཀྱིས་ཟེར་དུས་ཚང་བ་དེ་དག་གར་དག་དེ་དེའི་སྟོབས་ཀྱིས་དང། ཆོས་ཅན་གོ་ལ་ནི་གསུམ་མ་གཏོགས་ཡོད་པ་མ་རེད་གཉིས་ལ་ནི་སྐྱོན་མཐོང་བས་བཟུང་ན་གྲ་མི་འགྲིག་གམ་ད་འདི་རང་མ་གཏོགས་འགྲོ་ས་མི་འདུག་བསམ་གྱི་ཁོ་རང་ནུས་ཤུགས་ཀྱིས་རྩོད་གཞི་ཁོ་ན་ལ་གོ་གི་རེད་ཟེར་བ་འམ་རྩོད་གཞི་ཁོ་ན་ལ་གོ་བ་རེད་མ་ཟེར་བ་གཅིག་ནི། ཆོས་ཅན་ཞེས་པའི་མིང་དེ་རྩོད་གཞི་ཆོས་ཅན་ལ་ཉེ་བ་རེད་མ་གཏོགས་གཞན་གཉིས་པོ་དེ་ལ་ཉེ་བ་མ་རེད་གཉིས་ཤུགས་ཀྱིས་ཡོད་ཟེར་ཡོད་མ་རེད་བས་ཤུགས་གཉིས་ཡོད་རེད་བ། རེད་བ། ཉེ་བ་ཟེར་དེ་དེ་ཟེར་ཡ་མ་རེད་བ།

རྩོད་གཞི་ཁོ་ན་ལ་ཉེ་བའི་ཤུགས་ཀྱིས་ཀྱང་ཨོ། རྩོད་གཞི་བདེ་བླག་ཏུ་གོ་བར་འགྱུར་རོ། ད་ག་ས་དེ་བར་དུ་ཕྱིན་པ་རེད། ད་འདི་ལ་ག་རེ་རང་ལུགས་ལས་ད་རང་ལུགས་ད་སྟོང་ཡོད་ད། མགོ་མཚུངས་ད། རིགས་པ་གཞན་རེད་པས། ད་མགོ་མཚུངས་གོ་ཟེར་མགོ་མཚུངས་གོ་ཁོ་རང་གིས་ཚུར་ལབ་པ་ནང་བཞིན་ཞིག་ཕ་དེ་ལྟར་འདྲ་པོ་ཞིག་ལབ་པ་ཡིན་ཙང་མགོ་མཚུངས་པ་ཞིག་གཏང་རྒྱུ་ཨ། ཁོ་རང་ག་རེ་ཟེར་ན་མཐུན་དཔེའི་ཆོས་ཅན་བཟུང་ན་སྐྱོན་གཅིག་འདུག་མི་མཐུན་དཔེའི་ཆོས་ཅན་བཟུང་ན་སྐྱོན་གཅིག་འདུག་དེ་ད་ཆོས་ཅན་གོ་ལ་གསུམ་མ་གཏོགས་མེད་ད། ད་ད་ག་རང་མ་གཏོགས་གོ་ས་ཡོད་མ་རེད་ཟེར་ལབ་པ་རེད་བ། ད་རང་ལུགས་དེ་ལྟར་འདྲ་པོ་ཞིག་ལབ་ནི།

མཐུན་ཕྱོགས་བཟུང་སོང་ན་འགྲིག་གི་འདུག་མི་འདུག་གཅིག་ལྟ་གི་རེད་ལྟ་ཡོང་དུས་ད་མཐུན་ཕྱོགས་བཟུང་སོང་ན་འོ་ག་རེ་འགོ་སྒྲ་ཟློས་པའི་སྐྱོན་ཅིག་མཐོང་གི་རེད་མཐོང་བ་ཡིན་ཙང་ད་རྩོད་གཞི་ཁོ་རང་རང་ཞིག་བདེ་བླག་ཏུ་གོ་གི་རེད་འོ་ཐུགས་ལ་བབས་ད་ཚོགས་དོན་བཟུང་ན་སྒྲ་འགལ་བའི་སྐྱོན་ག་འདྲ་ཞིག་མཐོང་གི་རེད་ཟེར་དུས། རྟགས་ཡང་དག་བཀོད་ཡོང་དུས་ཙ་བསྒྲུབ་བྱ་གོ་མ་རྟོགས་གོང་དུ་ཕྱོགས་ཆོས་དེ་རྟོགས་དགོས་ཡིན་མི་ཤེས། ཚུལ་གསུམ་རྟོགས་དགོས་ཤར། ཚུལ་གསུམ་སྔོན་ལ་རྟོགས་ནས་རྟགས་ཚུལ་དང་པོ་དང་གཉིས་པ་དང་གསུམ་པ་རྟོགས་ཚར་ནས་གཞི་ནས།

ཕྱོགས་དེ་ཚད་མས་ངེས་མཁན་གྱི་རེས་འགྲོ་བར་བྱ། ད་ཕྱོགས་དེ་ཚད་མས་ངེས་ན་ཚོགས་དོན་གོ་ཚད་མས་ངེས་ན། རྟགས་ཚུལ་དང་པོ་རྟོགས་ཚར་གཞུག་གུ་ལ་གཞི་ནས་སྒྲ་ཆོས་ཅན་མི་རྟག་སྟེ་བྱས་པ་ཡིན་པའི་ཕྱིར་གཞི་ནས་རྟགས་དེ་གཞུག་གུ་ལ་བཀོད་དགོས། དེ་བཀོད་ཡས་གོ་ག་རེའི་ཆེད་དུ་རེད་ཟེར་དུས། ཚོགས་དོན་གོ་མ་རྟོགས་པ་དེ་རྟོགས་ཡས་དོན་དག་ལ་བཀོད་པ་རེད། ཚོགས་དོན་མ་རྟོགས་པ་རྟོགས་པའི་ཆེད་དུ་རྟགས་རྗེས་སུ་བཀོད་ཟེར་ལབ་ཚེ་ན་མི་འགྲིག་བ་ལྟ། བདག་གིས་རྟགས་ཚུལ་དང་པོ་རྟོགས་དུས་ཙ་ན་ཚོགས་དོན་དེ་རྟོགས་ཚར་གྱི་འདུག་ག་བསམས་ནས་དེ་ནི་སྒྲ་དེ་ལ་འགལ་བའི་སྐྱོན་འདུག་བསམས་ད་ག་ཡི་སྐྱོན་དེ་རང་ལུགས་དེ་རེད་བ། རྟགས་ཚུལ་དང་པོ་སྟོན་ས་དེ་ལ་ཚོགས་དོན་བཟུང་ན། རྟགས་ཚུལ་དང་པོ་རྟོགས་པའི་ཚེ་ན་ག་རེ་རྟོགས་པ་རེད། ཚོགས་དོན་རྟོགས་ཚར། དེ་ལྟར་ན་རྟགས་ཚུལ་དང་པོ་རྟོགས་ཚར་བའི་གཞུག་གུ་ལ་རྟགས་དེ་ཡིན་གཅིག་མིན་གཅིག་ངེས་པར་དུ་བཀོད་པ་རེད་མ་རེད། རང་ལུགས་ལ་རྟགས་ཡང་དག་བཀོད་ཕྱིན་ཆད་ལ། ཚུལ་གསུམ་ཚད་མས་ངེས་བཅུག་སྔོན་ལ་བས་ཕྱི་རྒོལ་གོ་ལ་བས་གཙང་མ་གཙང་ཀྱང་ཁྱོད་རང་འདི་ཡང་ངེས་ཤོག་འདི་ཡང་ངེས་ཤོག་འདི་ཡང་ངེས་ཤོག་གསུམ་དེ་ངེས་བཅུག་ནས་གཞི་ནས་ད་བསྒྲུབ་བྱ་རྟོགས་ཡས་དོན་དག་ལ་རྟགས་དེ་བཀོད་པ་རེད་མ་རེད་ཁྱབ་པའི་ཕྱིར། ཁྱབ་འགྲོ་རེད་བ་རྟགས་ཡང་དག་བཀོད་ཕྱིན་ཆད་ལ་འདུག་སེ་བཀོད་དགོས་པ་ཡིན་པའི་ཕྱིར། ཡིན་དུས་རྟགས་ཚུལ་དང་པོ་རྟོགས་དུས་ཚོགས་དོན་དེ་རྟོགས་སོང་ན་གཞུག་གུ་ལ་རྟགས་བཀོད་པ་དེ་ཕན་ཐོགས་མེད་མཁན་ཆགས་འགྲོ་གི་འདུག་བསམ་ནས།

ཚིག་ཁ་ཁ་གཉིས་ཀྱིས་ལས་མ་གཉིས་བསྟན་སོང་ན་སྒྲ་ཟློས་སྐྱོན་ཆགས་ཀྱི་འདུག་བསམ་ནས་ནི་སྐྱོན་མཐོང་ནས་བཟུང་གི་མ་རེད་མ་བཟུང་བ་ཡིན་ད་རྩོད་གཞི་བདེ་བླག་ཏུ་གོ་གི་རེད་ད་རང་ལུགས་ལན་སྟེར་བ་ཚུར་ལབ་བ་དང་འདྲ་པོ་གཅིག་ཕར་ལབ་པ་ཡིན་ད་ནི་ག་རེ་ཆགས་འགྲོ་རེད། མགོ་མཚུངས་རིགས་པ་ར་བ་མགོ་མཚུངས་གཏོང་བྱེད་ད་རིགས་པ་གཞན་དེ་འོ་འདུག་བྱས་ཡ་ད་འདི་ཨ་ལི་ཧ་གོ་ས་རེད་པས་ད་ཨ་ལི་དེ་འདྲ་ཞིག་ཟེར་གྱི་འདུག་བ། འདུག་བྱས་ད་འདིར་མ་ཁ་ཚོན་ཡོང་བྱས་ངེས་པ་མེད་དུ་ཆོས་ཅན་གྱི་ཆོས་ཞེས་པའི་ཆོས་ཅན་གྱི་སྒྲ་ཚིག་ཁ་ཅིག་གིས་རེད་ད་ཁ་ཅིག་གིས་ཆོས་ཅན་གྱི་ཆོས་ཟེར་ས་ཡི་ཆོས་ཅན་གོ་ལ་རྩོད་གཞི་ཁོ་ན་བཟུང་གི་རེད་ཟེར་གོ་ཁུངས་སྐྱེལ་དེ་ལ་ཆོས་ཅན་གྱི་ཆོས་ཞེས་པའི་ཆོས་ཅན་གྱི་སྒྲ་ཁོ་བཟུང་ས་གོ་ལ་མཐུན་དཔེ་བཟུང་ན་ཁོས་སྐྱོན་གཏོང་ཡོད་རེད་ཀྱི་དེ་རྗེས་ཁྱབ་ཚུལ་དུ། རྟགས་ཚུལ་གཉིས་པ་སྟོན་མཁན་གོ་རེ་འོ་དེའི་སྐབས་སུ་ལ་ནི་རྟགས་དེ་མཐུན་དཔེའི་ཆོས་ཅན་སྟེང་དུ་ཡོད་པ་ཉིད་དུ་ཚད་མས་ངེས་ཚད་མས་ངེས་པར་དུ་བསྟན་དགོས་ཁོ་རང་ཁོ་རེ་བསྟན་དགོས་ཡ་ཨ་ཏིང་མི་འདི་ལས་ཀ་དམ་པ་སོགས་ལས་གོ་ཡ་ངོ་མ་བ་དེ་རེད་དེ་ཡིན་དུས་ས་གཞི་གཅིག་གི་སྟེང་དུ་གཞི་གཅིག་སྐྱེ་ར་གཅིག། ལས་མ་གཉིས་བསྟན་པ་ཡིན་ཙང་སྒྲ་ཟློས་སྐྱོན་ཆགས་གི་འདུག་བསམ་ནས་བཟུང་གི་མ་རེད། མཐུན་ཕྱོགས་ཁོ་ན་ལ་རྟགས་དེ་ཡོད་པ་གྲུབ་ཟིན་པ་དང་སྒྲ་ཟློས་པའི་སྐྱོན་དུ་འགྱུར་ལ། མི་མཐུན་དཔེ་བཟུང་ན་ཟི་དུས་ས་ཐག་དེར་གཅོད། ཆོས་ཅན་གྱི་ཆོས་ཟི་ས་ཡ་གས་ར་བ་རྟགས་ཚུལ་དང་པོ་གྲུབ་ས་ཡི་ཆོས་ཅན་གྱི་ཆོས་ཟི་ང་རང་ཚོ་རང་ལུགས་ཡིན་ན་ཕྱོགས་ཆོས་གྲུབ་ས་གཞི་གོ་ར་བ་འོ་ཁུ་གཞི་ཁོ་ལ་ཆོས་ཅན་ཁོ་ལའང་མི་མཐུན་དཔེ་བཟུང་ན་ནི་རྟགས་ཚུལ་དང་པོ་སྟོན་དུས་ཡོད་ཟེར་ལབ་དགོས་རྟགས་ཚུལ་གསུམ་པ་སྟོན་དུས་མེད་ཟེར་ལབ་དགོས་གཞི་གཅིག་གི་སྟེང་དུ་གཅིག་སྔ་མ་དེ་ཡོད་ལ་གཤམ་མ་དེ་མེད་ཟེར་ན་ནི་ཚིག་དེ་དངོས་འགལ་རང་ར་བ་ཟི་ཡ་ར་བ། མི་མཐུན་དཔེ་བཟུང་ན་མི་མཐུན་ཕྱོགས་མཐའ་དག་ལ་མེད་པར་བསྟན་པ་དང་སྒྲ་འགལ་བའི་སྐྱོན་དུ་འགྱུར་བའི་ཤུགས་མི་མཐུན་ཕྱོགས་མཐའ་དག་ལ་མེད་པ་ག་ག་གིས་སྟོན་གི་ཡོད་རེད། རྟགས་ཚུལ་གསུམ་པ་སྟོན་པའི་ཚིག་དེ་ར་བ་རྟགས་ཚུལ་གསུམ་པ་སྟོན་པའི་ཚིག་དེ་ར་བ། འོ་སྒྲ་འགལ་བའི་སྐྱོན་དུ་འགྱུར་བའི་ཤུགས་དང། ནུས་ཤུགས་ཤུགས་དེ་འདྲའི་ཅིག་དེ་མ་ཡིན་པའི་དེའི་ཤུགས་གཅིག་བརྒྱབ་ནས་རྩོད་གཞི་ལ་གོ་ཡོང་གི་རེད་གཞན་དག་གཉིས་པོ་དེ་ལ་སྐྱོན་དུ་མཐོང་བ་ཁོས་ཤུགས་བརྒྱབ་ནས་རྩོད་གཞི་ལ་གོ་གི་རེད་ཅེས་དེ་མ་ཟད་པ་གཅིག་ནི། ཆོས་ཆོས་ཅན་ཞེས་པའི་མིང་དེ་དུས་རྒྱུན་རྩོད་གཞི་ལ་མ་གཏོགས་ཉེ་བ་མ་རེད་བྱས་ཙང་རྩོད་གཞི་ལ་ཉེ་བ་ཡིན་ཙང་ཤུགས་དེ་གཉིས་ཤུགས་གཉིས་བརྒྱབ་ནས་དེ་རྩོད་གཞི་ཁོ་ན་ལ་གོ་གི་རེད་ཟེར་ཁ་ཅིག་གིས་ལན་དེའི་མི་ཆར་འོ་ཐུག་ཆེ།